དེ་རིང་ནི་བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་པ་བཞི་དང། ཕྱི་ལོ་ཉིས་སྟོང་བཅུ་དགུ་ཟླ་བ་དང་པོའི་ཚེས་བཅུ་རེས་གཟའ་ཕུར་བུའི་གསར་འགྱུར་ལས་རིམ་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་དེའི་ནང་དཔལ་ལྡན་སྲིད་སྐྱོང་མཆོག་གིས་ཨ་རིའི་སྲིད་འཛིན་གྱི་ཨེ་ཤེ་ཡ་ཡར་རྒྱས་ལས་གཞིའི་ཁྲིམས་འཆར་ཁྲིམས་སུ་གཏན་འབེབས་གནང་བར་དགའ་བསུ་ཞུས་གནང་བའི་སྐོར་དང། ཤེས་རིག་ལས་ཁུངས་དང་ཁྱབ་ཁོངས་སློབ་གྲྭ་ཁག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་བའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡོད། གསར་འགྱུར་ཞིབ་ཕྲ། མུ་མཐུད་གཟིགས་རོགས་གནང། ཨ་རིའི་སྲིད་འཛིན་སྐུ་ཞབས Donald Trump མཆོག་གིས་ཨེ་ཤེ་ཡ་ཡར་རྒྱས་ལས་གཞིའི་ཁྲིམས་འཆར་ཁྲིམས་སུ་གཏན་འབེབས་གནང་བར་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་འབུམ་རམས་པ་བློ་བཟང་སེང་གེ་མཆོག་གིས་དགའ་བསུའི་འཚམས་འདྲི་ཞུས་གནང་འདུག་ཁྲིམས་འཆར་དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་བཅུ་གཉིས་པའི་ཚེས་བཞི་ཉིན་གྲོས་ཚོགས་གོང་མ་དང་ཕྱི་ཚེས་བཅུ་གཉིས་ཉིན་གྲོས་ཚོགས་འོག་མ་བཅས་སོ་སོར་གཏན་འབེབས་བྱུང་བའི་རྗེས་སུ། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་ཨ་རིའི་སྲིད་འཛིན་མཆོག་གིས་དངོས་སུ་མཚན་རྟགས་བཀོད་དེ་ཁྲིམས་སུ་གཏན་འབེབས་གནང་ཡོད་པ་རེད། དེ་ཡང་དཔལ་ལྡན་སྲིད་སྐྱོང་མཆོག་གིས་ཐེངས་འདིར་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་ཁྲིམས་འཆར་དེ་བརྒྱུད་བོད་ཕྱི་ནང་གཉིས་སུ་བོད་མིའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྐད་ཡིག་སྲུང་སྐྱོབ་དེ་བཞིན་བོད་མིའི་ཤེས་ཡོན་ཡར་རྒྱས་གཏོང་དགོས་པ་སོགས་འཁོད་པ་ཙམ་དུ་མ་ཟད་བོད་ཀྱི་ཁོར་ཡུག་གཙོ་བོར་དམིགས་ནས་བོད་ནང་རྒྱ་ནག་གཞུང་གིས་འཛུགས་སྐྲུན་ཡར་རྒྱས་ལས་གཞི་ཇི་འདྲ་ཞིག་སྤེལ་རུང་རྒྱུན་གནས་ཐུབ་པའི་འཛུགས་སྐྲུན་ལས་གཞི་ལག་བསྟར་དགོས་པའི་དོན་ཚན་སོགས་འཁོད་གནང་ཡོད་འདུག་གཞན་ཡང་བོད་ཀྱི་ཕྱི་རོལ་རྒྱ་བལ་སོགས་ཀྱི་ནང་དུ་བོད་མིའི་ཆོས་དང་རིག་གཞུང་སྐད་ཡིག་ཡུལ་ལུང་གོམས་གཤིས་སོགས་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་དག་སྲུང་སྐྱོབ་སླད་རྒྱབ་སྐྱོར་དང་རོགས་རམ་གནང་རྒྱུའི་ལས་གཞི་སོགས་འཁོད་ཡོད་པར་བརྟེན་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུས་གནང་ཡོད་པ་རེད། སྤྱིར་ཉེ་ལམ་དཔལ་ལྡན་སྲིད་སྐྱོང་མཆོག་ཨ་རིར་ཐེངས་མང་གཞུང་འབྲེལ་ཕྱོགས་ཕེབས་གནང་བའི་སྐབས་སུ་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་གཙོ་གྲས་ཁག་ཅིག་དང་མཇལ་འཕྲད་ཞུས་ནས་བོད་ཀྱི་གནད་དོན་དེ་ཨ་རིའི་ཕྱི་འབྲེལ་སྲིད་ཇུས་ཁྲོད་གནད་དོན་གལ་འགངས་ཆེ་ཤོས་ཤིག་ལ་བརྩི་དགོས་པའི་རེ་འདུན་ཤུགས་ཆེ་བཏོན་གནང་འདུག། ཕྱོགས་མཚུངས་ཨ་རིའི་སྐུ་ཚབ་དོན་གཅོད་ཁང་ནས་ཀྱང་འབད་བརྩོན་ཧ་ཅང་གནང་ཡོད་པ་རེད། ཤེས་རིག་ལས་ཁུངས་དང་ཁྱབ་ཁོངས་སློབ་སྡེ་ཁག་ཡོངས་ནས་འདི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་གཏན་འཁེལ་ཡོད་པ་རེད། དེ་ཡང་འདི་ལོའི་སྤྱི་ཟླ་གཉིས་པའི་ནང་ཤེས་རིག་ཚོགས་ཆེན་ཐེངས་བདུན་པ་དང་ཕ་མའི་ཚོགས་ཆེན་ཐེངས་གཉིས་པ་བཞུགས་སྒར་རྡ་རམ་ས་ལར་འཚོགས་གཏན་འཁེལ་བ་དང་སྟབས་བསྟུན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་མ་འོངས་བོད་ཀྱི་སོན་རྩ་བུ་ཕྲུག་རྣམས་འཕྲལ་ཕུགས་ཕན་བདེའི་གཞི་རྩ་གནའ་དེང་ཟུང་འབྲེལ་གྱི་ཤེས་ཡོན་སློབ་སྦྱོང་གི་གོ་སྐབས་བཟང་པོ་བསྐྲུན་གནང་མཛད་པ་སོགས་རླབས་ཆེན་གྱི་མཛད་རྗེས་ལ་བཀའ་དྲིན་རྗེས་དྲན་ཞུ་བའི་ཆེད་དུ་དང་ཆབས་ཅིག་བསྟན་འགྲོའི་དོན་དུ་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་ཕྱིར་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་རེད་འདུག་དེར་བརྟེན་བརྟན་བཞུགས་གོ་སྒྲིག་དང་འབྲེལ་བའི་ཤེས་ཡོན་སྡེ་ཁག་གི་ལས་དོན་ཚོགས་ཆུང་ནས་དཔལ་ས་སྐྱ་གོང་མ་རྡོ་རྗེ་འཆང་རིན་པོ་ཆེ་མཆོག་ལ་ཐུགས་དམ་ཞུ་བའི་སྐབས་སྐུ་ཕྱྭའི་ཞབས་རིམ་དུ་རྩ་གསུམ་ཚོགས་མཆོད་འབུམ་ཐེར་དང་དམ་ཚིག་རྡོ་རྗེའི་གཟུངས་སྔགས་དུང་ཕྱུར་བཅས་མཛད་དགོས་པ་ཕེབས་དགོངས་ལྟར་སློབ་སྡེ་ཁག་ཡོངས་ནས་གོང་ཞུས་གཟུངས་སྔགས་གསོག་སྒྲུབ་ཙམ་དུ་མ་ཟད། ཁ་ཉིན་ཕྱི་ཚེས་བདུན་ཉིན་ཤེས་རིག་དྲུང་ཆེ་ཀརྨ་སེང་གེ་ལགས་དང་མ་སུ་རི་བོད་ཁྱིམ་དྲུང་ཆེ་ཀརྨ་ཆུང་བདག་ལགས་རྣམ་གཉིས་ཀྱིས་གཙོས་པའི་བརྟན་བཞུགས་ལས་དོན་གོ་སྒྲིག་ཚོགས་ཆུང་གི་ཚོགས་མི་རྣམས་རཱཇ་པུར་དཔལ་ས་སྐྱའི་ཆོས་སྒར་དུ་རྩ་གསུམ་ཚོགས་མཆོད་འབུམ་ཐེར་གྲ་སྒྲིག་ཁག་ལ་གཟིགས་ཞིབ་ཆེད་བཅར་ཡོད་པ་རེད། དེ་བཞིན་ཕྱི་ཚེས་བརྒྱད་ཉིན་ནས་བཟུང་ཉིན་གྲངས་གསུམ་རིང་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དབུ་བཞུགས་ཐོག་ཆོས་སྒར་གྱི་གྲྭ་དགེ་འདུན་པ་བརྒྱ་དང་ཉི་ཤུ་རྩ་དྲུག་མཉམ་ཞུགས་ཀྱིས་འབུམ་ཚོགས་ཡང་གནང་ཡོད་པ་རེད། དེ་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་བོད་ཀྱི་བརྙན་འཕྲིན་ནས་རྒྱང་སྲིང་ཞུས་པའི་ཉིན་རེའི་གནས་ཚུལ་ཁག་གཤམ་འཁོད་དྲ་རྒྱའི་ཁ་བྱང་ཐོག་ནས་གཟིགས་རྒྱུ་ཡོད་པས